ཁོས་བཞག་ས་དེ་ནས་ཁྱེར་ནས་རང་གི་བཞག་ས་ན་བླུགས་ཏེ་དེ་ལ་གོ་གྱུར་ཅིག་བྱེད་མཁན་ཞིག་ཡོད་པ་དེ་དེ་འདྲ་མིན་པ་རེད། ཁོ་རང་གི་ཡིན་པ་ལ་ཁོས་བདག་པོ་བརྒྱབ་བསྡད་པ་དེ་ལ་ཚུར་ཐོབ་བྱེད་ས་ང་རག་སོང་བསམ་པ་ཐོབ་བློ་སྐྱེས་དུས་མཐར་ཐུག་རེད།

ངག་གི་མི་དགེ་བ་བཞི་རེད། སྐྱག་རྫུན་བཤད་མགོ་སྐོར་གཏོང་ཡ་རྫུན་དེ་གཅིག་རེད། བདེན་པ་གཅིག་རང་ལུས་ད་དེ་ཡིན་པ་རེད་བསམས་ཏེ་མི་ལ་བཤད་ན། རྫུན་རེད་དེ་ཡིན་ནའི་ཁོ་རང་རྫུན་གྱི་ཉེས་པ་ཡོད་མ་རེད་ཁོས་བདེན་པ་བཤད་ཁག་ཅིག་ཡོད་རེད། རྫུན་དེ་རང་གི་འདུ་ཤེས་བསྒྱུར་དགོས་པ་ཡིན་ཙང་མ་ཡིན་པ་ལ་རེད་རེད་མ་ཡིན་པ་ལ་མ་རེད་མེད་པ་ལ་ཡོད་ཡོད་པ་ལ་སོ་སོས་དེ་རེད་རྒྱུ་ད་དེ་མ་རེད་དེ་ས་ཆེ་ཐང་ལོག་ནས་བཤད་ཡ་དེ་རྫུན་རེད་བྱས་ཙང་རྫུན་ཚིག་དེ། འདུ་ཤེས་བསྒྱུར་དགོས་པ་ཡིན་དུས་དོན་ལ་བདེན་རུང་མ་བདེན་རུང། སོ་སོའི་འདུ་ཤེས་བསྒྱུར་ནས་བཤད་པ་དེ་རྫུན་རེད། ཚིག་རྩུབ་ཟེར་མཁན་དེ་སྡུག་ཅག་ལབ་མི་ལ་མིང་འདོགས་བརྒྱབ་ཁྱོད་ཞར་ཀོག་ཟེར་མཁན་འདྲ་པོ། བ་ཅི་བླ་ལྐོག་ཟེར་ཡག་འདྲ་པོ་བོད་སྐད་བྱས་ན། ཀླད་མ་འདྲ་ཟེར་མཁན་འདྲ་པོ། སྐྱག་ལྐུགས་ཟེར་མཁན་འདྲ་པོ། ཁྱི་རྒན་ཟེར་ཡག་འདྲ་པོ་ཡི་དྭགས་ཟེར་ཡག་འདྲ་པོ་མ་ད་མི་ལ་མིང་འདོགས་པ་ལབ་ནས་ཚིག་རྩུབ་པ་ལབ་ནས་ཚིག་རྩུབ་རེད་ཚིག་རྩུབ་དེ་སྡིག་པ་ཆེན་པོ་རེད། ད། རྫུན་བྱས་ཚིག་རྩུབ་བྱས། ཕྲ་མ་འཇུག་པ་དེ་ཕྲ་མ་ཟེར་དུས་དཀྲུག་ཤིང་བྱས་མི་གཉིས་ལ། ཕར་ཁོའི་རྩ་ལ་འགྲོ་གཅིག་བཤད་འདི་ལ་གཅིག་བཤད། ཕྲ་མ་ལ་ཕར་སྐྱག་རྫུན་བཤད་མ་བྱས་པ་བྱས་ཤག་ཟེར་བཤད་འགྲོ་ན་རྫུན་དང་ཕྲ་མ་གཉིས་ཀ་རེད། དྲང་པོ་བཤད་ནས་ཕར་དཀྲུག་ཤིང་འགྲོ་མཁན་ཕར་བཤད་མི་ལོ་བ་ཅིག་ཡིན་ན་རྐང་བཙུགས་དཀྲུག་ཤིང་བྱས་བསྡད་ན་ཕྲ་མ་རང་རེད་རྫུན་མ་རེད་དེ་ཕྲ་མ་རེད་སྡིག་པ་ཡོད་རེད། ད་ངག་འཁྱལ་རེད། ངག་འཁྱལ་ཟེར་ཡ་དེ་དགོས་ལ་མི་དགོས་ཀྱི་སྐད་ཆ་མང་པོ་བཤད་ནས།

ཚད་ལྡན་བཅུ་ཡོད་རེད་དེ་འདྲའི་གི་ཀོ་ཤེས་ལོག་ནས་ཡང། ཅིག་བཤད་རེས་བྱས་ན་ནི་ངག་འཁྱལ་རེད། ཡིད་ཀྱི་མི་དགེ་བ་གསུམ་ཡོད་རེད་བརྣབ་སེམས་གནོད་སེམས་ལོག་ལྟ་གསུམ་རེད། བརྣབ་སེམས་ཟེར་ཡ་དེ། རྟ་ཟོག་སེམས་ཅན་འདྲ་པོ་ག་རེ་ཡིན་ནའི་ཅིག་ལ་མིའི་དེ་ང་ལ་དགོས་འདུག་ལྟོས་ཨ་ངས་དེ་ཐབས་ཅིག་སྤྲད་དགོས་ཁོའི་དེ་ང་ལ་མ་བྱུང་ཐབས་མི་འདུག་བསམས་དྲན་བསྡད་ཡ་དེ་བརྣབ་སེམས་རེད་མིའི་མིའི་ཁ་ལག་ལ་བརྣབ་སེམས་བྱས་པ་རེད།

ཡིན་ན་ལས་གཅིག་བསགས་བསགས་དེ་ཁོས་སྐྱེ་བ་གཅིག་འཕེན་གི་རེད་སྐྱེ་བ་ཕྱི་མ། རྣམ་སྨིན་འབྲས་བུ་དེ་སྐྱེ་བ་ཕྱི་མ་མྱོང་དགོས་རེད། ཚེ་འདི་ལ་མྱོང་མཁན་གཅིག་ཡང་ཡོད་རེད་ལས་སྟོབས་ཆེན་པོ་དེ་འདྲ་ཡིན་ན་ཚེ་འདི་ལ་སྨིན་ཡོང་གི་རེད་དེ་མིན་ན་སྐྱེ་བ་ཕྱི་མ་དེ་བ་ཕྱི་མའི་ཕྱི་མ་དེ་བ་ག་དུས་སྨིན་ན་བསྐལ་པ་བརྒྱ་ཙམ་སོང་ནའི་ལོ་བརྒྱ་ཕྲག་སྟོང་ཕྲག་སོང་ནའི་ལས་དེ་འཕྲོ་བརླག་འགྲོ་གི་མ་རེད་ཕ་རོལ་ཅིག་ལ་ཁོའི་རྣམ་སྨིན་དེ་སྨིན་ཡོང་གི་རེད། རྐྱེན་དང་འཕྲད་དུས། ལས་གཅིག་གིས་སྐྱེ་བ་གཅིག་འཕེན་གི་རེད་འཕེན་བྱེད་དེ་ལ། རྫོགས་བྱེད་ཡིན་ནའི་ལས་གཅིག་གིས་སྐྱེ་བ་མང་པོའི་རིང་ལ་ཁོས་ཕན་ཐོགས་གི་རེད་གནོད་སྐྱེལ་གི་རེད། རྫོགས་བྱེད་དེ་ལ་མང་པོ་ཡོད་རེད། འཕེན་བྱེད་དེ་སྐྱེ་བ་གཅིག་མ་གཏོགས་སྐྱེ་བ་མང་པོ་འཕེན་གི་མ་རེད་ལས་གཅིག་གིས། དཔེར་ན་སྐྱེ་བ་གཅིག་གིས་དཔེར་ན་འདི་ཡོད་རེད་དང་ལས་ཚབས་ཆེ་བ་བྱེད་གི་ཡིན་ན། དགེ་སློང་ལྔ་བརྒྱ་གི་རྩོད་པ་ཞི་བར་བྱས་པ་ལ། དགེ་སློང་སྡེ་སྣོད་འཛིན་པ་གཅིག་གིས། རྩོད་པ་དེ་ལ་ཞི་བ་དེ་ཐུགས་ལ་མ་འགྲོ་ནས་སེམས་ལ་མ་བྱུང་ནས།

དེ་ཡིན་ཙང་ཁོས་བུད་མེད་ཟེར་ཅེས་ལབ་བཞག་པ་དེ་གིས་ཁོའི་དགེ་བའི་ལས་རེ་རེ་གིས་མི་ལུས་རེ་རེ་ལེན་ཡོང་དུས་བུད་མེད་ཟེར་ཡ་ལས་ངན་པ་དེ་གིས་རྫོགས་བྱེད་བྱས་དེ་གིས་རོགས་བྱས་ནས་དེ་ཕོ་ལུས་མ་ལེན་པར་བུད་མེད་ལུས་ལེན་དགོས་ལས་རེ་རེ་རྫོགས་གཉིས་རྫོགས་གསུམ་ལྔ་བརྒྱ་བར་དུ་དེ་གིས་གནོད་བྱས་ཤིང། མི་དགེ་བ་བཅུ་དེ་ལ་འབྲས་བུ་རིལ་པོ་ག་རེ་ཡོད་རེད་ཟེར་ན། མི་དགེ་བ་བཅུ་པོ་དེ་ལ་ཆེ་ཆུང།

རྣམ་སྨིན་གྱི་འབྲས་བུ་དེ་རེད། ད་རྣམ་སྨིན་རྒྱུགས་ལ་ཕན། བདག་འབྲས་སྔུན་ལ་ཕན་མཁན་ཡོད་རེད། དཔེར་ན། གཅིག་གིས་ཁྱི་ལབ་པ་རེད་དགེ་སློང་ལ་ཁྱི་འདྲ་བོ་དེ་ཚོ་དགེ་སློང་ཚོའི་འདོན་པ་འདོན་སྐད་ཡག་པོ་རང་མ་ཡིན་པ་འདྲ་དགེ་སློང་རྒན་པོ་གཅིག་གིས། ས་ཁོའི་འདོན་པ་དེ་ཁྱི་ཟུག་བསྡད་པ་འདྲ་བོ་རེད་ཟེར་ལབ་པ་རེད། དེ་ལ་ཁོ་ཁྱིའི་སྐྱེ་བ་ལྔ་བརྒྱ་ལེན་པ་བྱུང་བ་རེད། ད་ཁོའི་རྣམ་སྨིན་གྱི་འབྲས་བུ་ཡིན་མདོག་ཁ་པོ་མ་རེད་གང་ཡིན་འགྲོ། ཁོ་རང་གི་ལས་ངན་པ་གཅིག་ཚུགས།

ཡང་བཅུད་ཅེས་ལོག་ཏུ་ཡང་བཅུད་བརྩེ་བ་ཟ་ཆོག་ནི་འདི་ཡིན་ནོ་དགེ་སློང་བླ་རྒན་དགྲ་བཅོམ་པ་ཡིན་པ་རེད་བ་དགྲ་བཅོམ་པ་ཡིན་པ་ཁོའི་ཤེས་ཀྱི་མ་རེད་བ། ད་ནི་ཁོ་ཡང་བཅུད་ལས་ངན་བསགས་ཀྱི་རེད་བསམ། ཨ་ལས་ཁྲུ་བཅུག། ལྷུང་བཟེད་བཀྲུས། ཚིག་རིང་ཚར་ནས། ཨ་ནི་དགེ་ཚུལ་རླུང་མེད་པ་བྱས་རླུང་མར་འཇགས་ཚར་ནས། ཁྱོད་རང་ད་གིན་ང་ལ་ག་འདྲ་ལབ་བ་ཅེས་བ་རེད། ཨ་རྒན་ལགས། བ་ཕྱུགས་འདྲ་པོ་ཟེར་ལབ་བ་ཡིན་ཅེས་བ་རེད། ཁྱོད་རང་ང་ངོ་ཤེས་ཀྱི་ཡོད་པས་ཅེས་བ་རེད། ཨ་ཙི་ངོ་ཤེས་དེ་ཅི་ངས་ཁྱོད་རང་གཡོག་རྒྱུག་ས་དེ་རེད་བ་ཅེས་བ་རེད། ངའི་ཡོན་ཏན་དེ་ཚོ་ཤེས་ཀྱི་ཡོད་པས་ཟེར་མཁན་མ་བྱུང་ག་རེ་ཡོད་ཅེས་པ་རེད་ཨ་ནི་ཁྱོད་རང་ལྟོས་ཤོག་ཨ་སོང་ལམ་ཁང་དུ་ཚང་ནམ་མཁའ་ལ་འཕགས་ནས་རྫུ་འཕྲུལ་བསྟན་ཁོག་སྟོད་ལ་མེ་འབར་ཁོག་སྨད་ལ་ཆུ་རྒྱུག་ཁོག་སྨད་ལ་མེ་འབར་ཁོག་སྟོད་ལ་ཆུ་རྒྱུག་ཡར་ལངས་ནས་འགྲོ་མར་ཉལ་བའི་སྤྱོད་ལམ་རྣམ་པ་བཞི་བསྟན་བྱས་ཏེ་དེ་ཁོ་བློ་ཕམ་ནས་དེ་ནས་པའི་ལམ་སོང་སེམས་ཕམ་ནས་པའི་རི།

ཐེངས་འགའ་བ་ཕྱུགས་ལྔ་བརྒྱ་ཐ་མ་ཐ་མ་ཁོ་རེ་སྨོན་ལམ་བཏབ་ཁྱོད་རང་གི་ཡོན་ཏན་ང་ལ་ཐོབ་པ་ཤོག་བྱས་འདྲ་པོ། དེ་འདྲའི་སྨོན་ལམ་ཡག་པོ་བཏབ་པའི་འབྲས་བུ་དེ། ཨ་ནི་བ་ཕྱུགས་ཐ་མ་དེ། ཤཱ་རིའི་བུ་བསོད་སྙོམས་ལ་ཕེབས་འགྲོ་དུས་ཁོ་མི་དགེ། བ་ཕྱུགས་དེ་འདག་བག་ཅིག་ནང་ལ་མར་ཟུག་ནས། ལག་པ་ཡར་འཐེན་དུས་གཅིག་མར་ནུབ་མ་ཡ་གཅིག་འཐེན་དུས་འདག་བག་ནང་ལ་མར་མར་མར་ནུབ་ནས་ཤི་གྲབས་བྱེད་དགོས་བ་རེད། ཤཱ་རིའི་བུ་གིས་ཨ་ཁ་སྙིང་རྗེ་བ་ཕྱུགས་དེ་གང་འདྲ། ཁོ་ལ་དགེ་བའི་རྩ་བ་ཨེ་ཡོད་པའི་མངོན་ཤེས་ཀྱིས་ལྟ་དུས་དགེ་རྩ་ཡོད་བ་རེད། དགེ་རྩ་དེ་སུ་ལ་རག་ལས་འདུག་དེ་ཁོ་རང་ལ་རག་ལས་པ་མཐོང་ལམ་སང་མར་ཕེབས་བ་ཕྱུགས་རྩ་དེར་འགྲོ་ལྷུང་བཟེད་དང་ཆོས་གོས་ཕར་བཞག་བ་ཕྱུགས་འཐེན་པ་རེད། བ་ཕྱུགས་འཐེན་འདག་པའི་ནང་ལས་ཡར་བཏོན་ནས་ཨུ་ཚུགས་བྱས་བཏོན་ནས་ཕར་སྐམ་ས་དེ་བཞག་མགོ་ལ་མར་བྱུག་བྱུག་བྱས་བཞག་པ་རེད་བ་ཕྱུགས་དེ་དགའ་ནས་ཨ་ཙི་དགེ་སློང་དེས་ང་ལྟ་རི་བས་འཐེན་རོགས་བྱས་ཙང་འདི་ཡག་པོ་ཞིག་འདུག་བསམ་དགའ་ནས་ཤི་བ་རེད། ད་བཟའ་ཚང་ཕྱོགས་ཡར་ནང་ལ་ཕེབས་ཚར་ཤག་ལ་ཡར་ཕེབས་ཚར་ད་བ་ཕྱུགས་དེ་ག་པར་སྐྱེས་འདུག་མངོན་ཤེས་ཀྱིས་གཟིགས་དུས་མི་ཚང་གཅིག་གི་བུ་ལ་སྐྱེས་ཏེ་ཡོད་རེད།

བས་ཙམ་པ་བ་ཏི་ཀི། ཨ་ནི་ཁྱེད་རང་ལ་ཕྱི་བཞིན་འབྲང་བའི་དགེ་ཚུལ་མེད་པས། ཕྱི་བཞིན་འབྲང་ཕྱི་བཞིན་འབྲང་ཚུལ་ཕྱི་ནང་གཞི་བོ་ཡོང་མཁན་གི་ཞབས་ཕྱི་བྱེད་མཁན་གྱི་དགེ་ཚུལ་མེད་པས་ཅེས་པ་རེད། ང་ལ་དགེ་ཚུལ་ག་བ་ཡོད་རེད་ཁྱེད་རང་གི། ཁྱེད་འདྲ་པོ་དེ་འདྲས་ང་ལ་ཡར་དགེ་ཕྲུག་སྤྲད་དེ་མ་གཏོགས་ང་ག་བ་ཡོང་བ་རེད་གསུངས་པ་རེད། ད་འོ་ན་ངའི་ཆུང་མ་དེ་ལ་སེམས་ཅན་ཞུགས་བཞག་དེ་ངེས་པར་བུ་ཡིན་ན་ནི་ཨ་ནི་ཁྱེད་རང་གི་བའི་དགེ་ཚུལ་རང་ཡིན་དཱ་ཅེས་པ་རེད། ཨ་ནི་དམ་བཅའ་བ་བརྟན་པ་ཡིན་ནོ་གསུངས་ཀྱང་ཨ་ནི་ཕེབས་སོང། ལོ་གཉིས་སོང་སོང་ནས་ཡང་བསོད་སྙོམས་དེ་ཕེབས་པ་རེད། དེ་ནང་ལ། བྱས་ཙང་སྤུ་གུ་དེ། རྒྱུ་ཡར་འགྲོ་མར་འགྲོ་བྱེད་ཐུབ་ཀྱི་ཡོད་རེད། ཐུབ་ཙང་ཨ་ནེ་དེ་འདི་ཡར་ཡོང་དུས་ཤཱ་རིའི་བུ་གིས་པཱ་པ་དེ་ལ་བཀའ་གནང་ནས་ཁྱེད་རང་མཁས་མང་ང་ཁས་ལེན་ཡ་སྤུ་གུ་འདི་འདི་རེད་པས་གསུངས་པ་རེད་དྲན་གསོ་བཏང་བ་ནི། སྤུ་གུ་དེ་ཡང་བསྐྱོད་དེ་ཤཱ་རིའི་བུ་གུ་ནོད་ལ་ཁྱོད་རང། ཕ་གི་རིགས་བྱས་གོང་གོ་མ་གི་རིགས་མེད། ཁྱོད་རང་མ་སྐྱེས་གོང་ནས་མེད། ཁོང་ལ་ཕུལ་ཚར་ཡིན་ད་ཁྱོད་རང། ཁོང་རྩ་ལ་རབ་ཏུ་བྱུང་དེ་གུར་ཙག། སྤུ་གུ་ལུ་བུར་སྤུ་གུ་དགའ་ཐག་གི་ཆོད་སྐྱེ་བ་སྔ་མའི་བག་ཆགས་ཀྱིས། ད་རིང་འགྲོ་གི་ཡིན་རྒྱལ་བ་ཤཱ་རིའི་བུ་གཞུག་ལ་འཇུག་འགྲོ་གི་ཡིན་ད་རིང་མ་འགྲོ་ཁྱོད་རང་ཆུང་ཆུང་རེད་ཕར་སོང་ནས་ཡར་སྐྱེས་གོ་ཟེར་མེད། དེ་ངས་ཚེ་ཐུབ་ཀྱི་ཡོད་མ་རེད།

ལོ་དང་བསྐལ་པ་ག་ཚད་ཕྱིན་ནས་ལས་དེ་རུལ་འགྲོ་རྒྱུ་མེད་བརླག་འགྲོ་རྒྱུ་མེད་ཡལ་འགྲོ་རྒྱུ་མེད། བར་དུ་ཅིག་ལ་མི་ཡོང་བར་ཁོ་དུས་ལ་བབ་དུས་མ་གཏོགས། དེ་འདྲ་ཡིན་ཙང་ལས་དེ་བས་ཅིག། ག་རེ་ན་ཁོ་ལས་བཟང་པོ་ལ་འབྲས་བུ་བདེ་བ་ཅིག་དང་ལས་ངན་པ་ལ་འབྲས་བུ་སྡུག་བསྔལ་ཅིག་ངེས་འདི་ཡོད་རེད། དཔེར་ན་རྒྱལ་པོ་གསལ་རྒྱལ་གྱི་བཙུན་མོ་ལྔ་བརྒྱ་མེ་སྲེག་ཚིག་པ་རེད། ད་ངས་དེ་ད་གཏམ་རྒྱུད་མགོ་འདི་བཤད་ཐུབ་པ་མི་འདུག་གཏམ་རྒྱུད་སྙན་པོ་དེ་ཡོད་རེད་ཡང་དེ་བར་དུ་ལ་ལས་འབྲས་ཁ་ཤས་ཅིག་ཡོད་རེད་འདི་ཚོ་བཤད་ཐུབ་ས་མ་རེད་རིང་པོ་རེད།

དེ་ནས་དགོང་ལ་མཚན་ལ་བཙུན་མོ་ཚོ་ཉལ་ཚར་དུས་ཕྱི་ལ་མེ་བརྒྱབ། དེ་ནས་སྤྲུལ་དགའ་བ་པ་ཡང་འབར་ཡོང་དུས་བཙུན་མོ་ལྔ་བརྒྱ་ཁང་པ་ལ་མེ་སྲེག་ཚིག་འགྲོ་དུས། ཨ་ནེ། བློན་པོ་དེ། འདི་རེད། སྐལ་མེད་མ་གི་པཱ་པ་དེ་རེད་དེ་རྒྱལ་པོ་གི་བློན་པོ་གྲངས་ལ་སླེབས་བསྡད་ཡོད་རེད། མི། དེ་བཙུན་མོ་ཚོ་མེ་སྲེག་གཏོང་བཅུག་མཁན་དེ་བཙུན་མོ་སྐལ་མེད་མ་རེད། ད་ཁོ་དེ་ཡི་པཱ་པ་རེད།

རང་གིས་བསགས་པའི་ལས་དེ་རང་གིས་མ་མྱངས་ན་སུས་མྱངས་ལས་བདག་པོ་རྒྱོབས་ཤོག་གསུངས་ནས་མར་མེའི་ནང་ལ་མཆོངས་པ་རེད། བཙུན་མོ་གང་ག་ནང་ལ་ཕེབས་རྗེས་ངས་བཙུན་མོ་མང་པོ་ཡོད་རེད་གང་ག་མར་མཆོངས་མེ་སྲེག་ཚིག་ནས་གཤེགས་པ་རེད། མི་སྤྲོད་འདྲ་ཕྱིར་མི་འོང་རེད་གཤེགས་ནས་སྐྱོན་ཡོད་མ་རེད་འཕགས་ལམ་ཐོབ་ཚར་རེད་ང་རང་ཚོའི་སྐྱབས་འགྲོ་བྱེད་ས་འཕགས་པའི་གང་ཟག་རེད། དཀོན་མཆོག་གསུམ་གྱི་གྲས་རེད། དཀོན་མཆོག་ཡོད་རེད། གཡོག་མོ་སྒལ་པ་ཐང་ཐང་ཡོད་མ་རེད་ཡ་གཤེན་པོ་བྱེད་རྒྱུ་ཡོད་མ་རེད་སྒུར་སྒུར་རེད། གཡོག་མོ་སྒུར་སྒུར་དེ་མིན། བཙུན་མོ་ཚོ་གི་ཁྲུས་བྱེད་ས་ཆུ་མར་འགྲོ་ས་མི་དགེའི་འོག་ཏུ་མ་བཙིར་པའི་འོག་ནས་ཨི་ཁུང་འཁྱིལ་བ་འདྲ་དེ་བ་རས་བརྒྱབ་ནས་དེ་མར་ཐར་སོང་བ་རེད་ཁོ་ཆུ་ལུད་མ་བཏོན་ཁོ་མ་ཚིག་པ་རེད་བཙུན་མོ་ལྔ་བརྒྱ་ཚིག་སོང་བ་རེད། ལྔ་བརྒྱ་དེ་སྔོན་དུས་ལ་སྐྱེ་བ་ལེན་ནས་དེ་བ་ཞིག་བསྡད་ཡོད་དུས་སྒུར་མཆོག་མ་སྒུར་མཆོག་མ་རེད་ཁོ་སྒུར་སྒུར་དེ་གཡོག་མོ་ཡིན་པ་འདྲ། ཨང་དེ་བ་ཞིག་ལ་འགྲོ་རི་བྲག་ལ་མར་འགྲོ་ནས་ཤིང་ནགས་ཡོད་ས་དེ་བ་མར་འགྲོ་དུས་དྲང་སྲོང་འདྲ་པོ་གཅིག་གིས་སྒྲུབ་པ་རྒྱག་མཁན་ཞིག་གི་རྩྭ་ཁང་ཞིག་ཡོད་རེད་དེ་མེ་འབར་སོང་འདྲ། དེ་མེ་ཚིག་ནས་དྲང་སྲོང་དེ་སྐད་ལོག་ཞེ་པོ་ཡོད་ཚ་ནས་དེ་ན་སྐད་ངན་ཞེ་པོ་རྒྱག་ཡི་མ་རེད་དེ་རྒྱག་དུས། བུད་མེད་ལྔ་བརྒྱ་པོ་དེ་གད་མོ་བགད་ནས་བྱས་དེ་ལྟད་མོ་བལྟས་ནས་ཧ་ཧ་དང་ཧ་ཧ་གད་མོ་བགད་ཤ་ཡི་མ་རེད་བ། ད་ནི་གཡོག་མོ་དེ། གཅིག་དེ་བས་ཨ་ཁ་དང་ཨ་ཁ་ཟེར་བྱས་སེམས་ཁྲལ་བྱས་པ་རེད། ཟེར་ན་གད་མོ་བགད་མཁན་དེ་བཙུན་མོ་ལྔ་བརྒྱ་རེད་ད་མེ་སྲེག་ཚིག་དགོས་ཡག་དེ་ལས་དེ་རེད་གད་མོ་གཅིག་བགད་ཡོག་རེད། གཡོག་མོ་དེས་དེ་ལ་འགྱོད་པ་སྐྱེས་ནས་ཨ་ཁ་ཨ་ཁ་ཟེར་བ་ཡིན་ཙང་ཁོ་དེ་མ་ཐག་སོང་བ་རེད། ལས་ཟེར་མཁན་དེ་དེ་འདྲའི་གཅིག་ཡོད་རེད། དེ་ནི་རེད། དགྲ་བཅོམ་པ་ཐར་པ་ཐོབ་ཚར་རེད། དགོངས་པ་རྫོགས་ཚར་ནས་དེ་ནི་བས་ཟག་མེད་ཀྱི་ཡིན་རང་རེད་ག་གལ་ཡོད་མ་རེད། ཡིན་ནའི་དགོན་པ་སྐུ་ཚེ་དེ་ལ་བས། སྐྱེ་བ་སྔ་མའི་ལས་ལྷག་མ་ཡོད་ན་ལས་འབྲས་མྱང་དགོས་བ་རེད། དགྲ་བཅོམ་པ་གཅིག་གིས་སྔན་མ། ག་རེ་བྱས་པ་རེད། ཨ་མ་ལ་ག་རེ་ལབ་བ་ཡིན་ཅེས་ལབ་ནས། ལས་ཆུང་ཆུང་ཞིག་རེད། དེ་ནས་བཟུང་བ་ཅིག་ཁོ་རང་ག་བ་ན་རུ་ལས་བའི་མི་ཚེ་རབས་ཐམས་ཅད་ལྟོགས་ནས་ཤི་བསྡད་མཁན་ཤ་སྟག་བྱུང། མཇུག་མ་དགྲ་བཅོམ་པ་ཐོབ་ཚར་ནས་ལྟོགས་ཤི་ཐེབས། ཨང་ཁོང་བསོད་སྙོམས་ལ་འགྲོ་ན་བསོད་སྙོམས་རག་དགོས་བ་མ་རེད། ཞག་གྲོགས་བྱེད་དུས། དགོན་པ་ལ་བཞུགས་བ་དེ་དགེ་སློང་ཡན་པ་ཚོ་གིས་བསོད་སྙོམས་འཁྱེར་འོང་དུས། ལམ་ཀ་ལ་མགོ་ཐོན་དགོས་བ་མ་རེད། ཨ་ནི་ཤཱ་རིའི་བུ་ཡིས་བསོད་སྙོམས་ལེན་འགྲོ་གི་མ་གཅིག་གྲོགས་ཀྱི་བསོད་སྙོམས་འཁྱེར་འོང།

ཆུ་ཞིག་སྟེར་རོགས་ཤིག། ཆུ་ཞིག་འཐུང། ཆུ་དེ་ཁས་འཐུང་གྲོས་བྱས་ཏེ་ལྷགས་པ་བརྒྱབ་ལྷགས་པ་གིས་ཐལ་ལ་ཅིག་འཁྱེར་ཆུ་ནང་ཐལ་ལ་བཏབ། ཐལ་ཁུ་གཅིག་འཐུང་ནས་གཤེགས་དགོས་བྱུང་བ་རེད། དེ་ཡང་སྔན་མ་ཨ་མ་ལ་ཡང་ན་ཚིག་ངན་པ་ཅིག་ལབ་པ་རེད། ཨ་མ་ཁྱོད་རང་གྲི་བཙུགས་གསོད་རྒྱུ་རེད་བྱས་པ་ཡིན་མ་ནུ་ཅིག་ལབ་པ་རེད། ཁྱོད་རང་ཐལ་ལའི་ཁུ་བ་འཐུང་དགོས་མཁན་ཅིག་རེད་བྱས་པ་རེད། ཡིན་ནའང་ཞེ་ས་ཅན་རང་ཨ་མ་རང་གྲི་བཙུགས་གསོད་གསོད་གསོད་རྒྱུ་གསོད་དགོས་མཁན་གཅོད་དགོས་མཁན་ཅིག་རེད་བྱས་པ་རེད་དེ་གི་རྣམ་སྨིན་རེད།

རྫོགས་རྒྱུ་མེད་ཙང་བྱེ་བ་རི་མིང་བཏགས་པ། ཁོང་རྒྱ་མཚོ་ནང་ནོར་བུ་ལེན་འགྲོ་གྲོས་བྱས་ཏེ་ཨ་མས་མ་བཏང་བ་བྱས་རྩ་ནས་མ་འགྲོ་ས་དཀའ། ཤི་ཡོང་བསམ། ཨ་རྩ་ནས་མ་ཉན་པར་འགྲོ་འགྲོ་དུས་ཨ་མ་གི་བའི་འགྲོ་ཁ་ལག་ཁ་དེ་ཨ་མས་ངུས་པ་རེད། ངུས་ཙང་དེ་ནི་ཁོ་རང་ཚིག་པ་ཟ་ཞིང་ཁོ་རང་ཨ་མ་ལ་ཞབས་ཕྱི་ཡག་པོ་ཞུ་གི་ཡོད་རེད་དེ། དེ་ཡིན་ནའི་ཚིག་པ་ཟས་ནས་ཨ་མ་ལ་བའི་ཚིག་ངན་པ། པའི། འདི། ལབ་ཡོད་མ་རེད། པའི། དམའ་འབེབས་བྱས་ཡོད་མ་རེད། ཨ་མ་ཁྱེད་རང་དམྱལ་བ་གཟིགས་སམ་བྱས་པ་རེད། ཁྱེད་རང་དམྱལ་བ་བས་མཐོང་མ་མྱོང་ཨེ་བྱས་པ་རེད། ཁྱེད་རང་དམྱལ་བ་མཐོང་མྱོང་མཐོང་དགོས་མཁན་ཞིག་རེད་འདུག་འདུག་རེད་ད། ཚིག་དེ་འདྲས་ཀྱི་ལབ་པ་རེད། དེ་འདྲས་ཀྱི་ལབ་ནས་དེ་ནས་རྒྱ་མཚོ་ནང་ཞུགས་འགྲོ་ནས་གྲུ་ལ་སྐྱོན་བྱས། ཚུར་ཡོང་དུས་གྲུ་ལ་སྐྱོན་བྱས་མེད་འདྲ། ཚོང་པ་ཚོ་དང་ཆ་ལ་ཡོང་ཚོང་པ་ཚོ་གིས། ཨ་ནི་འགྲོ་བཞག་དུས་ཁོ་རང་ལས་ཀྱིས་འོང་གི། བོང་བུ་གཉིས་བཅས་ཁོ་རང་བཅས། ཉལ་བསྡད་དུས་གཉིད་ཁུག། ཚོང་པ་ཚོ་གིས་འགྲོ་ཚར་ཡིན་པ་རེད་བསམ་ཚོང་པ་ཐོན་འགྲོ།

ད་ཚུར་འཁོར་རེ་རེད། ད་མཇུག་མ་དེའི་རིང་ལ་དམྱལ་བ་མཐོང་ཡག་ད་ད་ད་བཤད་ཚར་ཡག་ཡོད་མ་རེད་མང་པོ་ཅིག་མཐོང་ནས། དེ་ཚོ། རྒྱུ་དེ། ལས་ངན་པ་ག་རེ་བསགས་ཡོད་རེད་ཟེར་ན། ཨ་མ་ལ། དམྱལ་བ་མ་གཟིགས་སང་ཟེར་ཡག་ཅི་གོ། ལས་དེ་འདྲས་ཅིག་ལབ་ཡོད་ཅེས་བྱུང་ཡོད་རེད། ཨ་མ་ཟེར་མཁན་བཀའ་དྲིན་ཆེན་པོ་ཡིན་ཙང།

ནི། ད་ལྟ་དེའི་མ་འདྲིས་ན་དཀྲུགས་ཤིང་བྱེད་གི་རེད་མི་ལ་བསམ་ནག་བྱས་ནས། སྐྱེ་རྩ་འདི་བ་ག་ཚད་ཟ་གི་མ་རེད་ཡ། དེ་འདྲ་བྱས་ན་ནི་ཉི་མའི་ངལ་གསོ་མོ་ཐ་མ་འདི་འགྲུབ་བོ་རེད་མི་ཡིན་སེམས་སྐྱིད་པོ་གཅིག་སྡོད་ས་ཡོད་མ་རེད། དེ་བ་ནང་བཞིན་བརྣབ་སེམས་གནོད་སེམས་ད་ལོག་ལྟ་རང་ལྟ་གནས་སྐབས་དགོངས་གི་མེད་འགྲོ་ཆོས་ཆོས་པ་ཚོ་བས་ལས་འབྲས་ཡོད་མ་རེད་བསམ་གི་མེད་འགྲོ་དེས་དེ་བརྣབ་སེམས་ནི་ཡོད་རེད་དང་རྒྱུ་ཅ་ལག་གང་ས་ཅི་ནི་འདི་ང་ལ་དགོས་མཁོ་ད་ང་དགོས་འདུག་བསམ་པ་འགྲུབ་དེ་འདྲས་ཡོང་སྲིད་གི་རེད་གནོད་སེམས་ནི་མི་ལ་གནོད་སྐྱེལ་དགོས་བསམ། ཁོ་ལ་ཁ་ངན་ཞིག་བཙུགས་དགོས་བསམ་ཁོ་ལ་ཁ་མཆུ་ཞིག་བཙུགས་དགོས་བསམ་ཁོ་ལ་མི་ཆད་ངན་པ་ཞིག་བསྐུར་དགོས་བསམ་ཁོ་རྡུང་དགོས་བསམ་པ་འདྲ། ཁོ་གསོད་དགོས་བསམ་པ་དག་བྱེ་བྲག་ཞེ་དྲག་ཡོང་མེད་མི་ཤེས། འོ་དེ་འདྲ་ཡོང་གི་རེད་དམ་གནོད་སེམས་རེད་ད། སྲོག་གཅོད་པ་དང་རྐུ་མ་རྐུ་བ་ཞེ་དྲག་རང་ཡོང་མེད་མི་ཤེས་སྲོག་གཅོད་ཏན་ཏན་རང་ཡོད་མ་རེད་ད་རྐུ་མ་རང་མི་རྐུ་ཡིན་འགྲོ་ད་རྐུ་མ་ཟེར་ཡག་དེ་སྡུག་ཅག་ཞེ་དྲག་བྱས་མི་ཚོས་རྐུ་གི་མི་འདུག་བ། ཁྱེད་རང་ལོག་གཡེམ་ཡང་ལོག་གཡེམ་ད་མི་བྱས་ན་ལོག་གཡེམ།

འཁོར་བ་ལས་ཡང་གྲོལ་མ་ཐུབ་ན་ཨ་བ་མི་དེ་གའི་མི་གོས་མང་པོ་ཞིག་ཡང་དམྱལ་བ་རུ་མར་འགྲོ། དམྱལ་བ་རུ་འགྲོ་རྒྱུ་རང་ག་རེ་བྱས་ནས་སྔ་ཕྱི་མ་གཏོགས་ད་ས་ཙག་ནི་མི་འདུག་མི་ལུས་དགའ་རྒྱུ་གང་མི་འདུག་བསམ་པ་འདྲ་བོ། ད་དེ་འདྲའི་བསམ་བློ་གཅིག་བཏང་ལས་འབྲས་ལ་བསམ་བློ་གཏོང་ནས་མི་ལུས་ལྷ་ལུས་ལེན་ནས་དགའ་རྒྱུ་མི་འདུག་འཁོར་བ་ལས་གྲོལ་མ་ཐུབ་ཕྱིན་ཆད་ལ་དམྱལ་བ་ན་བསྡད་པ་དང་ཁྱད་མི་འདུག་བསམ་པ་རུ་བྱས་ནས་དེ་རེད་དེ་འདྲ་འཁོར་བའི་སྡུག་བསྔལ་བསམ་བློ་གཅིག་གཏོང་དགོས་རེད་ཡང་དེ་ད་ད་རིང་ད་ས་མ་རེད།